ད་ལོ་ཤིང་འབྲུག་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་གི་ལོ་གསར་དེའི་སྐབས་ཨ་རིའི་མངའ་སྡེ Massachusetts ཀྱི་ས་གནས་ཀྱི་བོད་པའི་ཚོགས་པས་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་ཟུར་པ Barney Frank མཆོག་ལ་མི་ལོ་སུམ་ཅུ་སོ་གཉིས་ལྷག་གི་གོང་དུ་ཐོག་མར་བོད་པ་བཙན་བྱོལ་བ་གཅིག་སྟོང་ཨ་རི་ལ་གཞིས་ཆགས་ལ་གཞིས་རྒྱུའི་ཨ་རིའི་ཁྲིམས་གཏན་འབེབས་ཡོང་བ་དང་དེ་བཞིན་བོད་མི་དེ་དག་དང་རྗེས་སུ་ནང་མི་ཚོ་ཨ་རི་ལ་གཞིས་ཆགས་ལ་སྤོ་བར་རོགས་རམ་རྒྱ་ཆེ་གནང་བ་སོགས་ལ་བཀའ་དྲིན་ལེགས་གསོལ་གྱི་ཆེ་བསྟོད་ཕུལ་བའི་མཛད་སྒོ་ཚོགས་གནང་བཞག། མཛད་སྒོ་དེའི་སྐོར་ལ Massachusetts ཅཱ་ཞུ་བྱང་ཨ་རིའི་བོད་མི་མང་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ལ་བཀའ་འདྲི་ཞུས་དུས་ཁོང་གིས་གསུངས་གནང་གསལ་ལ། ད་དེའི་གནད་དོན་རེ་གཅིག་གལ་ཆེ་ཁག་གཉིས་རེ་གཅིག་ཆགས་ཀྱི་འདུག་ད་དང་པོ་དེ་ལ་ཡ། ད་ལྟ་དེའི་ལས་འགུལ་དེ་སྤེལ་བྱས་ད། Tibetan US Immigration Project དེ་སྤེལ་བྱས་ད་ལོ། སུམ་ཅུ་སོ་གཉིས་ལྷག་འགྲོ་གི་ཡོད་རེད་དེ་ཡིན་དུས་གང་ལ་ཡ་ད་ང་ཚོ་བོད་མི་ཚོ་དེའི་གནས་སྟངས་ཡག་ཐག་ཆོད་ཆགས་དེ་དུས་ག་ལ་ང་ཚོ་ཐོག་མར་དེ་སླེབས་དགོས་ཡས་སླེབས་སྟངས་དང་ཨ་ནི་དེའི་རྒྱབ་སྐྱོར་གནང་མཁན་རོགས་པ་བྱེད་མཁན་ད་ག་ནང་བཞིན་ང་ཚོ་འདིར་ཡོང་མཁན་ཚོས་ཀྱི་ཨ་ནི་ཟླ་བ་གསུམ་རིང་ག་ལ་ཡ་གནས་ཚང་གཡར་མཁན་ལས་ཀ་བཙལ་གནང་མཁན་རྒྱབ་སྐྱོར་གནང་མཁན་ཚང་མ་ལོ་འདི་གས་ཚང་མ་ལ་ང་ཚོ་ད་ཅིག་ནམ་བཞག་རྒྱུན་དུ་ནས་འདི་གས་དེ་གས་བཀའ་དྲིན་དང་སྐུ་ལས་བསྐྱོན་པ་དེ་ང་ཚོ་བཀའ་དྲིན་བསམ་ཤེས་གནང་དགོས་ཡས་དེ་གལ་ཆེན་པོ་གཅིག་ཆགས་ཡོད་པའི་ཆ་ནས་མི་དམངས་ཚོ་འདི་ཐུགས་ལ་གཅིག་བཞག་གནང་བྱས་འདི་བཀའ་དྲིན་བསམ་ཤེས་ཐོག་ནས་ད་སོ་སོ་ད་ལྟ་རང་མགོ་ཐོན་པའི་སྐབས་དེ་ཡ་སོ་སོའི་ངོས་ནས་སོ་སོ་སྦྱིན་བདག་རྒྱབ་སྐྱོར་གནང་མཁན་ཚོ་ལ་ཡ་སོ་སོའི་ངོས་ནས་བོད་རིགས་ཡིན་པའི་ཆ་ནས་ད་ཡང་ཕར་ཕན་ཐོགས་ག་རེ་ར་བྱེད་ཐུབ་ཀྱི་འདུག་དེ་འདྲའི་ཐོག་ལ་ཡ་གཅིག་ཏན་ཏན་ཐུབ་པའི་སྲོལ་ཡ་གཅིག་མང་པོ་ཡོད་རེད་བསམ་གྱི་འདུག་ཨ་ནི་དོན་ཚན་གཉིས་པ་དེ་ཐོག་མར་ང་ཚོ་ལས་འགུལ་དེ་སྤེལ་བའི་སྐབས་དེ་ཡ་དམིགས་ཡུལ་གཙོ་བོ་གཅིག་བོད་མི་སྟོང་ཕྲག་གཅིག་ཕེབས་མཁན་ཚོས་ཀྱི་ཕ་གིར་ཟབ་སྦྱོང་ཞིག་གནང་ཡོད་རེད་ཟབ་སྦྱོང་གནང་བའི་སྐབས་དེ་ལ་ཡ་སྙིང་བསྡུས་ར་དེ་ད་ཕར་ཕེབས་མཁན་ཚོ་བོད་མི་མང་གི་མགྲིན་ཚབ་པ་གཅིག་ཆགས་ཀྱི་ཡོད་རེད་འདི་ཡིན་པའི་ཆ་ནས་བར་ནས་ཐོན་པའི་གསུང་བརྗོད་དེ་སླེབས་པའི་བྱས་ལས་འདི་སེམས་ལ་བཞག་བྱས་ནས་བོད་མི་གི་མགྲིན་ཚབ་པ་ཡིན་པའི་ངོ་བོ་ཐོག་ནས་ག་རེ་ར་ཅིག་བྱས་བྱས་ཏེ་ཞབས་ཕྱི་ཞུ་ཐུབ་ཀྱི་ཡོད་པ་འདི་སོ་སོའི་ངོས་ནས་འདི་གནང་བ་ཡིན་ན། གཅིག་ཐོག་མར་ལས་འགུལ་འདི་གི་དམིགས་ཡུལ་ཟིན་པ་ནང་བཞིན་གྱི་མགྲིན་ཚབ་པ་ཡིན་པའི་ལས་འགན་སྒྲུབ་དགོས་པ་རེད་བསམ་གྱི་འདུག། སྐུ་ཉིད་བོད་མི་མང་སྤྱི་འཐུས་ཡིན་པའི་ཐོག་ནས་གསུངས་པ་ཡིན་ན་བོད་པ་ཐོག་མར་གཅིག་སྟོང་ཙམ་ཅིག་ཨ་རི་ལ་ཡར་གཞིས་ཆགས་ལ་ཕེབས། ནང་མི་དང། སྤུན་ཀྱག་དང། བྱས་བྱས། ཚུར་ག་ལེར་ག་ལེར་སྤོས་གནང་བྱས་ད་བཙན་བྱོལ་བ་བོད་པ་དེ་ཁྲི་ར་ཁ་ཤས་ཅིག་ཡོད་རེད། རྒྱབ་ལ་དགོངས་པ་བྱས་ན། ཐོག་མར་རྒྱ་གར་དང་བལ་ཡུལ་ནས་ཨ་རི་ལ་བཙན་བྱོལ་བ་ཚོ་གཞིས་ཆགས་ཐོན་ཕེབས་དུས། རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུས་གནང་ཡོད་རེད་རྒྱལ་བ་རིན་པོ་ཆེས་དམིགས་བསལ་གྱི་བཀའ་སློབ་གནང་ཡོད་རེད་ད་ལོ་སུམ་ཅུ་ཕྱིན་པ་རེད། སྤུ་གུ་ཆུང་ཆུང་ཞིག་དེ་དུས་སྐྱེས་ཡོད་ན་ད་སྤུ་གུའི་ཕ་མ་ཆགས་བསྡད་ཡོད་རེད། ལོ་དེ་གར་ཕྱིན་པའི་རིང་ཀ་ང་ཚོ་བོད་པའི་ངོ་བོ་ནས་བོད་པ་བཙན་བྱོལ་བ་ཨ་རི་ལ་གཞིས་ཆགས་ལ་ཕེབས་དགོས་ཡ་ཕེབས་རྗེས་དོན་དག་གྲུབ་འདུག་གས། དེ་ལོ་སུམ་ཅུ་དེ་ནང་ག་འདྲ་བྱུང་འདུག་གས། ད་ངས་དེ་ལྟ་ཕྱོགས་དེ་ཐོག་ལ་ཡ་ད་ལྟ་བར་དུ་ཡ་ཡག་ཐག་ཆོད་རེ་ཞིག་བྱུང་ཤག་བསམ་བསམ་གྱིས། ཐོག་མར་ལས་འགུལ་དེ་སྤེལ་བའི་སྐབས་ལ་ཡང་ང་རའི་བསམ་བློ་འཁྱེར་སྟངས་དེ་ལ་ཡང་ང་ཚོ་འཐབ་རྩོད་མི་རིགས་བྱེད་དུས་སྒང་ལ་ང་རང་ཚོས་ཀྱི་མི་རིགས་དེ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ག་ཚོད་མང་བ་ཡོད་པ་ཡིན་ན་ཅིག་འདི་གས་འདི་གིས་ང་རང་ཚོ་ཀྱི་འཐབ་རྩོད་ལས་འགུལ་ཐོག་ལ་ཡང་ཅིག་དཔལ་འབྱོར་གྱི་རྒྱབ་སྐྱོར་དགོས་ཡ་དེ་གནད་འགག་ཆེན་པོ་ཅིག་ཆགས་ཀྱི་དུས་སྒང་ལ་ཡང་དེ་འདྲ་ཅིག་བྱུང་བ་ཡིན་ན་ཏན་ཏན་དཔལ་འབྱོར་གྱི་ཐོག་ནས་ཕྱི་རྒྱལ་ཁག་ལ་བཞུགས་མཁན་བོད་མི་ཚོས་ཀྱིས་ང་ཚོའི་འཐབ་རྩོད་ཀྱི་ལས་འགུལ་ཐོག་ལ་ཡང་ནུས་པ་མཉམ་སྤུངས་ཤིག་གནང་བ་ཡིན་ན་ཏན་ཏན་གྲུབ་འབྲས་ཤིག་ཐོན་གྱི་རེད་བསམ་པའི་ཅིག་བསམ་བློ་གནང་སྟེ་ཡང་དེ་འདྲའི་ཞུ་ཡིག་འདི་ཡོང་དགོས་ཡ་རེད་དེ་རྒྱ་གར་རང་བཙན་གྱི་འཐབ་རྩོད་ཀྱི་ལོ་རྒྱུས་ནང་ལ་ཡང་གཟིགས་གནང་བ་ཡིན་ན། ད་ག་ནང་བཞིན་གྱི་རྒྱ་གར་གྱི་མི་རིགས་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་མང་པོ་ཅིག་གིས་རྒྱབ་སྐྱོར་གནང་བྱས་ཨ་ནི་རྒྱ་གར་ནང་ལ་ཡང་རང་བཙན་གྱི་ཆེད་དུ་ལ་ཡང་ལས་འགུལ་སྤེལ་མཁན་ཚོ་ལ་ཡང་རྒྱབ་སྐྱོར་ཆེན་པོ་ཅིག་ཐོབ་བྱས་ལས་འགུལ་སྤེལ་ཐུབ་པ་བྱུང་ཡོད་རེད། ད་ག་ནང་བཞིན་ངས་ད་ལྟ་བསྡད། ང་ཚོ་ཚ་བསུ་བ་ཡག་ཐག་ཆོད་བྱུང་ཤག་ཟེར་དགོས་རྒྱུ་མཚན་གཙོ་བོ་རིགས་གཅིག་ག་རེ་རེད་ཟེར་ན། གཅིག་ང་ཚོ་ད་ལྟ་བར་དུ་ལ་ཡ་ད་དེ། བོད་མི། ད་ལྟ་གསུངས་པ་ནང་བཞིན་ཁྲི་ཁ་ཤས་ཤིག་ཡོད་རེད་ཟེར་དགོས་རེད་འདི་གས་དེ་དངོས་གནས་དྲང་གནས། ག་ལ་ཀ་ཙམ་ཡག་ཐག་ཆོད། བོད་རིགས་སྤྱི་མཐུན་ཚོགས་པ་ཁག་ཉི་ཤུ་རྩ་བདུན་ཞིག་ཡོད་རེད། ཨ་ནི་འདི་གས་དེ་ཅིག་མངའ་སྡེ་འདྲ་མིན་སྣ་ཚོགས་ལ་ཡག་ཡོད་རེད་ཨ་ནི། ད་གནད་དོན་གཙོ་བོ་དེ་ང་ཚོ་མུ་མཐུད་བྱས་ང་རང་ཚོ་གི་སྐད་ཡིག་དང་རིག་གཞུང་འདི་དངོས་གནས་དྲང་གནས་ཡར་རྒྱས་གོང་འཕེལ་མ་བརླག་པ་བྱས་བྱེད་ཐུབ་ཡས་ཅིག་དང། ཨ་ནི་འཐབ་རྩོད་ཀྱི་ཆེད་དུ་ལ་ཡ་ཅིག་ལས་འགུལ་འདི་གོང་འཕེལ་གང་ཐུབ་ཐུབ་ཅིག་བཏང་ཐུབ་པ་ཡིན་ན་ཨ་ནི། ཚགས་ཚུད་པོ་བྱས་ད་ལས་དོན་དེ་གི་ཐོག་མའི་དམིགས་ཡུལ་དང་ཆ་ཤས་ཤིག་འགྲུབ་གི་རེད་བསམ་གི་འདུག་ད་མ་འོངས་པ་ལ་ཡག་ཅིག་ག་འདྲ་ཆགས་ཀི་རེད་ཆགས་ཀི་མ་རེད་ཟེར་ཏེ་ད་ད་ལྟ་གི་དེ་ཡོད་པའི་གི་བོད་མི་ཚོ་ལ་རག་ལས་བསྡད་ཀྱི་རེད་ཨ་ནི་ཅེས་ད་ལྟ་ནང་བཞིན་གི་གནང་བ་ནང་བཞིན་གི་མུ་མཐུད་བྱས། ཅེས་ང་རང་ཚོ་སྐད་ཡིག་རིག་གཞུང་སྲུང་སྐྱོབ་བྱེད་ཡས་ད་ནང་བཞིན་ང་རང་ཚོའི་གི་སྤྱི་ཚོགས་ནང་ལ་ཡ་ད་ཅིག་རྒྱ་བལ་འབྲུག་གསུམ་ནང་ལ་ཡ་དཀའ་ངལ་འཕྲད་པའི་སྐབས་ལ་ཡ་དཔལ་འབྱོར་དང་གང་ཅིའི་ཐོག་ནས་རྒྱབ་སྐྱོར་དང་རོགས་རམ་བྱེད་ཡས་ཨ་ནི་གཙོ་ཆེ་ཤོས་དེ་ང་ཚོ་འཐབ་རྩོད་གི་ལས་འགུལ་སྤེལ་ཡས་དེའི་ཐོག་ལ་ཡ་ཅིག་ཚང་མས་གི་ཅིག་ཕྱར་གྲུ་མཉམ་འདེགས་གནང་བྱས་མུ་མཐུད་བྱས་གནང་བ་ཡིན་ན་ད་ལྟ་ང་ཚོ་གྲུབ་འབྲས་བྱུང་བ་ལས་འདི་ལས་ལྷག་ཅིག་ཏན་ཏན་ཡོང་ཡག་གི་རེ་བ་ཆེན་པོ་ཡོད་རེད་འདི་སོང་ཙང་ཅིག་མ་འོངས་པ་ལ་ཡང་ང་རའི་ངོས་ནས་ཅིག་རེ་བ་ཆེན་པོ་ཅིག་དང་ཨ་ཐོག་མ་བོད་མི་སྟོང་ཕྲག་གཅིག་ཚུར་འཐེན་ཡས་གི་དམིགས་ཡུལ་དང་འཆར་གཞི་འདི་ག་འདི་བཀོད་པ་འདི་ག་འདི་དོན་དག་འགྲུབ་ཤག་བསམ་པ་ཅིག་སེམས་ལ་བསམ་པ་མ་ཚད་དངོས་གནས་དྲང་གནས་དགའ་ཚོར་དང་སྤོབས་པ་ཆེན་པོ་ཡོད་ཞུ་ཡིན།
ཨ་རི་ལ་བོད་པ་བཙན་བྱོལ་བ་ཆིག་སྟོང་ཐོག་མ། གཞིས་ཆགས་ལ། བཏང་གནང་ཡ་དེ་དེ་བོད་པ་ཆིག་སྟོང་འདི་ཙམ་གྱི་དོན་དག་མ་རེད་དེ། བོད་སྤྱི་པའི་རྩ་དོན་དང་འབྲེལ་བསྡད་ཡོད་རེད། ཐོག་མའི་ཆིག་སྟོང་གི་གཞིས་ཆགས་དང་འགོ་སྤོས་བྱས་ད་ལོ་སུམ་ཅུ་ལྷག་འགྲོ་ཚར་གྱི་ཡོད་དུས། ཨ་རིར་གཞིས་སྤོས་བྱུང་བའི་གི་བོད་པ་བཙན་བྱོལ་བ་རྣམ་པས་ད་དུང་ཡིན་ནའི་ག་རེ་ག་རེ་གནང་ཡ་ཡོད་རེད། བོད་ཀྱི་རྩ་དོན་དང་འབྲེལ་བའི་བོད་པའི་བདེ་དོན་དང་འབྲེལ་བའི་འདི་ཐད་ལ་བཀའ་སློབ་ཞིག་གནང་རོགས་གནང། འཕྲིན་ལས་ལགས་གསུངས་པ་ནང་བཞིན་རེད། བོད་མི་སྟོང་ཕྲག་གཅིག་དེ་ཐོག་མ་བཏང་གནང་དུས། བོད་མི་སྟོང་ཕྲག་གཅིག་གི་མི་ཚེ་འགྲོ་སྟངས་གཅིག་པུ་ཐོག་ནས་མ་རེད་ད། འདི་རྒྱ་ཆེ་ས་ནས་ང་རང་ཚོ་གི་རྩ་དོན་དང་འཐབ་རྩོད་དང་འབྲེལ་བ་ཆགས་བསྡད་དུས། འདིའི་ཐོག་ལ་ཡང་གཅིག་རྩ་བའི་ད་ལྟ་རྒྱལ་སྤྱི་ནང་ལ་ཡང་ཨ་རི་གཞུང་ངོས་ནས་གཅིག་བོད་དོན་ཐོག་ལ་ཡང་གཅིག་དངོས་གནས་རྒྱབ་སྐྱོར། ཤུགས་ཆེ་ཤོས་ད་ནང་བཞིན་གྲོས་ཚོགས་ནང་ལ་ཁྲིམས་འཆར་ཡིན་ནའི་འདྲ་ཁྲིམས་ཡིན་ནའི་འདྲ་དེ་གའི་དེའི་ཐོག་ནས་ཅིག་ད་ལུང་པ་གཞན་དག་རྩིས་བྱས་ན་ད་མང་ཤོས་རེད་ཅེས་བྱུང་བསྡད་ཡོད་རེད་ད་གཙོ་བོ་འདི་ག་དེ་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་དང་ང་ཚོ་མི་ཐོག་རྒན་པ་ཚོས་ཀྱི་སྐུ་ལས་བསྐྱོན་བྱས་བྱུང་བཞག་པ་ཅིག་རེད་ད་ཡིན་ནའི་མུ་མཐུད་བྱས། ད་ལྟ་ང་ཚོ་བདེན་མཐའ་མ་གསལ་བར་དུ་ང་ཚོ་མུ་མཐུད་བྱས་ལས་འགུལ་ད་ལྟ་གནང་བ་ནང་བཞིན་མུ་མཐུད་བྱས་སྤེལ་དགོས་ཡས་དེ་དཔེ་མི་སྲིད་པའི་གལ་ཆེན་པོ་གཅིག། ལྷག་པར་དུ་ཨ་རིའི་གཞུང་ངོས་ནས་ཅིག་བོད་དོན་བདེན་མཐའ་གསལ་བའི་ཆེད་དུ་ལ་ཡ་ཅིག་དངོས་གནས་ལངས་ཕྱོགས། མི་འདྲ་ཅིག་ཟིན་དགོས་ཀྱི་ཡོད་ན། ད་འདི་ལངས་ཕྱོགས་འདི་ཁ་སོར་ཆེ་ཁ་བཀྲ་ས་འདི་ཨ་རི་གྲོས་ཚོགས་ཆགས་ཏེ་གི་ཡོག་རེད། ཨ་རི་གྲོས་ཚོགས་ཟེར་དུས་སྒང་ལ་གྲོས་ཚོགས་འཐུས་མི་གོང་མ་དང་འོག་མའི་གི་འཐུས་མི་རྣམ་པས་བཟོ་གི་ཆགས་ལ་ཡོད་རེད། གྲོས་ཚོགས་འཐུས་མི་དེ་ག་དེ་ནི་ང་ཚོ་ཨ་རི་མི་མང་གི་འཐུས་མི་ཆགས་བསྡད་དུས་སྒང་ལ་ཡ་ང་ཚོ་དེ། ཨ་རིའི་ནང་ལ་ཡར་བཞུགས་བསྡད་པའི་གི་བོད་རིགས་ཚོའི་ངོས་ཀྱི་འཐུས་མི་ཆགས་བསྡད་དུས། དེར་བཞུགས་མཁན་བོད་རིགས་ཚོའི་ངོས་ནས་སོ་སོའི་གྲོས་ཚོགས་འཐུས་མི་མཉམ་དུ་ལ་ཡར་འབྲེལ་བ་ནམ་རྒྱུན་དུ་ནས་ཉར་དགོས་ཡས། ལྷག་པར་དུ་བོད་ནང་ལ་ཡར་ཛ་དྲག་གནས་ཚུལ་དེ་འདྲ་བྱུང་བའི་སྐབས་དེར་ལ་ཡར་ཁོང་ཚོའི་གི་གྲོས་ཚོགས་འཐུས་མི་དང་ལས་བྱེད་ཚོར་ལ་ཡར་གནས་ཚུལ་དེ་གས་དེ་གོ་རྟོགས་སྤེལ་དགོས་ཡས། ཨ་ནི་ལྷག་པར་དུ་གཅིག་ང་ཚོ་བོད་དོན་བདེན་མཐའ་གསལ་བྱེད་འདོད་མཁན་ཁོང་ཚོའི་ངོས་ནས་མུ་མཐུད་ཅིག་རྒྱབ་སྐྱོར་གནང་དགོས་ཡས་དེ་འབྲེལ་བ་དེ་དང། ལས་འགུལ་དེ་ང་ཚོ་དམིགས་ཡུལ་མ་འགྲུབ་བར་དུ་ལ་ཡ་དེ་གནང་དགོས་ཡས་དེ་དཔེ་མ་སྲིད་གལ་ཆེན་པོ་རེད་བསམ་གྱི་འདུག་འདི་དང་མཉམ་དུ་ལ་ཡ་ད་གི་གོང་དུ་ཞུས་པ་ནང་བཞིན་རེད། ང་རང་ཚོའི་གི་མི་རིགས་ཀྱི་སྐད་ཡིག་རིག་གཞུང། ཆོས། དེ་གས་དེ་མི་ཉམས་གོང་འཕེལ་འགྲོ་བའི་ཆེད་དུ་ལ་ཡ་ང་རང་ཚོའི་ངོས་ནས་གཅིག་ཕ་མ། བོད་རིགས་ཚོའི་གི་ཕ་མ་ཡིན་ནའི་འདྲ་མི་ཐོག་རྒན་པ་ཚོ་ཡིན་ནའི་འདྲ་སྤྱི་མཐུན་ཚོགས་པའི་ཚང་མས་ཀྱི་འགན་མཉམ་རུབ་ཅིག་བྱས་འདི་ཡིན་གཅིག་མིན་གཅིག། གལ་ཆེན་པོ་ནང་ནས་ཆེན་པོ་ཅིག་རྩིས་བྱས། སྐད་ཡིག་སྲུང་སྐྱབས་བྱེད་དགོས་དེ་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད་བསམ་འདི་གནང་པ་ཡིན་ན། འདི་གཉིས་དེ་གནང་པ་ཡིན་ན་ཏན་ཏན་ཅིག་ང་ཚོ་མ་འོངས་པ་ལ་ཡ་རེ་བ་ཆེན་པོ་ཅིག་བྱས་ཆོག་གི་རེད་བསམ་གྱི་འདུག།